དོན་དག་གཅིག་གི་སྐད་ཟེར་རྒྱུ་དེ་བརྡ་སྤྲོད་གི་ལག་ཆ་ཙམ་ཟིག་མ་རེད་ཟེར་ནི་རེད། སྐད་ཟེར་རྒྱུ་དེའི་ནང་མི་རིགས་ཟིག་གི་རིག་གནས་ལྟ་བ་མཛད་སྤྱོད་ཡོངས་སུ་རྫོགས་པ་དེ་སྐད་ཀྱི་ནང་ན་ཡོད་གི་ཟེར་ནི་རེད། དེ་ཡོད་པའི་རྒྱུ་མཚན་ཅི་ཟིག་རེད་ཟེར་ན་དཔེ་རུ་བཞག་ན། ཐ་ན་དགུ་གཅིག་གི་ས་མགོར་ཡང་ས་གཤིས་ཀྱི་རི་མཐོ་ས་ས་ཡངས་ས་གི་མྱི་གི་སྐད་ཀྱི་གདངས་མཐོ་རྒྱུ་དང།

དེ་ཡིན་སོང་ཙང་གི་ཐ་ན་འཚམས་འདྲི་བྱེད་ཚུལ་གྱི་ད་ག་ཡིན་ན་མི་རིགས་རང་རང་རང་རང་གི་ད་ག་གི་གོམས་གཤིས་ལོ་རྒྱུས་དེ་ལྟར་ཡིན་འབྲེལ་བསྡད་ཡོད་ནི་རེད་ཟེར་ན། དེ་ཡིན་སོང་ཙང་གི་སྐད་ཟེར་རྒྱུ་ཉམས་སོང་ནོ་དེ་འདྲ་ཟིག་མ་རེད་བརྡ་སྤྲོད་གཅིག་གི་ལག་ཆ་ཙམ་དེ་ཉམས་སོང་ནི་མ་རེད་ཟེར་ན། མི་རིགས་ཟིག་གི་འཇིག་རྟེན་ཆ་ཚང་ནུབ་སོང་ནི་རེད་སྐད་ནུབ་སོང་དུས། སྐད་ཟེར་རྒྱུ་དེའི་ད་ག་ནི། མིང་ཚིག་རེ་རེ་མིང་ཚིག་རེ་རེ་འདོགས་སྟངས་ཡིན་འདྲི་ཟེར་ན་མི་རིགས་དེ་གི་ད་ལྟ་འདང་རྒྱག་ཕྱོགས་མང་གི་དེར་ཡོད་རྟགས་ཅི་ཡོང་ནི་རེད་དཔེ་འཇོག་ཁ་ཡིན་ན།

དེ་ཡིན་སོང་ཙང་ད་བོད་ཀྱི་སྐད་ཡིག་འདི་མི་ཉམས་པ་རྒྱུན་འཛིན་བྱེད་རྒྱུ་དང་མི་ཆགས་ཀི་མི་མང་གི་བོད་ཀྱི་སྐད་གཙང་མ་ཟིག་ག་ཤུགས་བཏོན་ནི་ཙམ་གིས་ཡོང་ནི་མ་རེད་ར་དེ་ད་རུང་ལས་ཀ་ཕྱོགས་གང་ནས་མང་ང་ཡོད་ནི་རེད་དེ་ཡང་དེའི་ནང་གི་གཙོ་བོ་ཟིག་རེད་གནས་གཅིག་གི་རྒྱུ་རྐྱེན་གཙོ་བོ་ཟིག་མི་མང་གི་ཆེ་ཐུབ་ཆུང་ཐུབ་གི་བེད་སྤྱོད་སྟངས་འདི་ཐར་ངེས་ཁིར་མ་ཟིན་ན་བེད་སྤྱོད་སྟངས་ཀྱི་འོག་ཏུ་བོད་ཀྱི་སྐད་ཡིག་མི་ཉམས་མི་ཉམས་རང་ཡང་གནས་གཅིག་གི་རྒྱུ་རྐྱེན་གཙོ་བོ་གཅིག་རེད

ཡིན་ན་ཡང་སློབ་གྲྭ་འགྲོ་དགོས་ནི་རེད་རྒྱ་ཡིག་སྦྱང་དགོས་ནི་རེད་དེ། མི་རིགས་གཅིག་གིས་རང་གི་རང་བཞིན་དེ་མི་རིགས་གཅིག་གི་སྟེང་ནས་མི་ཉམས་རྒྱུ་ཤིན་ཏུ་གལ་ཆེན་པོ་རེད་བསམ་འདུག་གི། རྒྱ་འདི་ཟེར་ན་ཁིར་ཁིར་བཤད་རྒྱུ་དང། ཅིན་ལའོ་ཨའི་ཡིའུ་ཟེར་ནི་རེད་བྱིས་པ་རྒན་ན་བཀུར་ར་གཞོན་ན་གཅེས་ཟེར་བཤད་ནི་རེད་ད་དངོས་ཡོད་ཀྱི་གནས་ཚུལ་ཡིན་ན་དངོས་གནས་དྲང་གནས་ད་དེ་ཅན་པོ་ཡོད་མ་རེད་ད་ཅི་བྱ་རྒྱ་ནང་གི་གྲོང་ཁྱེར་བཅས་སོང་ད། ནུབ་མོ་ཟིག་ཡིན་ན་ཟ་ཁང་ཡག་པ་ཟིག་གི་ནང་ཡིན་ན་མང་ཆེ་བོ་ན་ཆུང་གིས་གང་བསྡད་ཡོད་ནི་རེད། དེ་མི་ཆད་ཞ་ཡིས་ཆུང་ཆུང་ད་འཁྲིད་ཡོད་ན་མིན་ན་ཅི་རིགས་རེད་ལོ་ལོན་ཆ་ཀ་ད་ཞ་ཡིས་ཆ་ཀ་དེ་ནམ་མིན་ན་ཁང་སྲུང་ཡིན་ནི་རེད་ལོ་ལོན་ཆ་ཀ་འཁྲིད་ནས་ད་ཟ་ས་འཐུང་ས་སྐྱིད་པོ་འགྲོ་གོ་ནི་ཤིན་ཏུ་ཉུང་ཉུང་རེད་ད་ག་རྒྱ་ལྟ་བུ་ཟིག་ན་དེ་མིན་གྱི་དེ་ཅན་པོ་དང་ནི་ཧ་ཅང་གི་སྐྱོ་པ་ད་ཤ་ཁྲེ་ཡིན་ཟིན་ན་ད་ག་ང་ཆོ་གིས་དེ་ཅན་པོ་སྐྱོ་པ་བྱ་ཟིན་དགོས་ནི་རེད་ད་ལད་མོ་མི་ཡ་མི་རིགས་གཅིག་པོ་ལ་རང་གི་རྒན་བཀུར་གཞོན་གཅེས་ད་ད་ག་བརྩི་བཀུར་གི་ལྟ་བ་མི་དང་མི་བར་དེ་ཅན་པོ་རྒྱུན་འཛིན་བྱེད་རྒྱུ་ཤིན་ཏུ་གལ་ཆེན་པོ་རེད་བསམ་འདུག་གི། དེང་སང་བཤད་གོ་རྒྱུ་ཡོངས་ཁྱབ་ཀྱི་རིན་ཐང་གི་ནང་དམངས་གཙོ་རང་དབང་འདྲ་མཉམ་ཅན་པོ་འདི་དག་མི་དང་མི་བར་གྱི་བརྩེ་སེམས་དག་ཕུལ་གྱི་བརྩི་བཀུར་གཉིས་ཀ་ཁྱོན་ནས་འགལ་ནི་མ་རེད་འདུག་འདི་ཐམས་ཅད་པོ་མི་རིགས་གཅིག་གི་ནང་འཛུགས་ཐུབ་རྒྱུ་ཞིག་རེད་ངས་བལྟས་ན། དམངས་གཙོ་རང་དབང་འདྲ་མཉམ་ཟེར་རྒྱུ་འདི་གི་ལྟ་བ་དང་འཛམ་བུ་གླིང་ནི་གཅིག་གིས་གཅིག་ལ་ཁྱབ་ནས་འགྲོ་དགོས་ནི་ཟིག་ང་ཆོ་བོད་མི་རིགས་ཀྱི་ངེས་པར་དུ་དང་ལེན་དགོས་ནི་ཟིག་རེད་དེ་ད་ལྟ་བོད་མི་རིགས་རང་གི་མི་དང་མི་བར་ལ་ལྷག་བསམ་རྣམ་དག་ཡིན་རྒྱུ་བརྩེ་བ་ཡོད་རྒྱུ་ཁྱིམ་ཚང་ཟིག་ནང་འཆམ་མཐུན་ཡིན་རྒྱུ་ལོ་ལོན་བཀུར་རྒྱུ་ཞ་ཡིས་གཅེས་རྒྱུ་འདི་གི་ལྟ་བ་འདི་ཐམས་ཅད་པོ་འགལ་བ་མ་རེད